བྲུན། དེབ་འདི་ནི་བྲུན་གྱི་སྐོར་ཡིན། འདིའི་ནང་སྲོག་ཆགས་ཆུང་ཤོས་གྲོག་མ་ནས་ཆེ་ཤོས་ཉྭ་ཆེན། Whale། གྱི་བྲུན་གྱི་སྐོར་འཁོད་ཡོད། ཅིའི་ཕྱིར་ཞེ་ན་སྲོག་ཆགས་ཚང་མས་ཟས་ཟ་བས་ཟས་ཟ་བས་ཡིན། ཁོ་ཚོས་གཟུགས་པོའི་ནང་བེད་སྤྱོད་མེད་པའི་ཟས་སྙིགས་རྣམས་ཕྱི་ལ་དོར་གྱི་ཡོད། བྲུན་ལ་མི་འདྲ་བ་མིང་མི་འདྲ་བ་མང་པོ་ཡོད་པ་རེད། དེ་དག་ནི་དཔེར་ན་བྲུན་ལབ་ན་ག་རེ་ལྕི་བ། ཁྱི་སྐྱག། མི་སྐྱག་བྱ་བྲུན་བྲུན་ལབ་ན་ད་བཙོག་པ་རེད་ཡ་འོ་བྱ་སྐྱག་ད་རིན་བྱ་བྲུན་ལ་ལབ་ཀྱི་འདུག་བཙོག་པ་རེད་ད་ར་བཙོག་པའི་སྐོར་ད་ཡིན་ནས་བཙོག་པ་དེ་གནད་འགག་ཆེན་པོ་ཆགས་སྐོར་གཟུགས་པོ་ནང་ལོགས་ནས་ད་གཟུགས་པོ་གི་ལས་ཀ་ཆེ་བོ་ར་དབང་པོ་དེ་ཚོ་ནི་ར་གི་གཏང་རྒྱོ་དེ་ལ་ག་རེ་ཟེར་རིལ་མ་ར་འོ་དེ་འདྲ་བྱེད་ཀྱི་མིང་མང་པོ་ཡོད་རེད་དེ་ན་སྲོག་ཆགས་སོ་སོར་བཙོག་པ་གཏོང་སྟངས་དང་ཡང་ན་དེ་ནི་བེད་སྤྱོད་གཏོང་སྟངས་མི་འདྲ་བ་རེ་ཡོད་རེད། ནི་གཅིག་དཔེར་བ་ཕྱུགས་ཀྱི་བཙོག་པ་ལྕི་བ་ལ་སོགས་པ་ཡིན་ན་བེད་སྤྱོད་བཏང་དགོས་རོ། ཁྱེད་ཀྱི་བཙོག་པའི་སྐོར་ལ་བློ་སྣང་དང་དེ་ནི་སྤྲོ་སྣང་དོད་པོ་དང་དགོད་བྲོ་བོ་ཞིག་ཡོད་པས་མུ་མཐུད་ནས་ཀློག་རོགས་གནང། ད་རིང་གི་བརྗོད་གཞི་འདི་སྟེ། ཁྱད་མཚར་པོ་གཅིག་ལ་ཆོབ་ཚ་བོ་ཡོད་པས་སོ་བྲོ་བོ་ཡང་ཚོར་བ་སྲིད་པ་རེད་ད་ཡང་མ་རེད། ཆུ་ཡི་ལ་དུ་སྣ་བུག་གཉེར་ནས་བཞུགས། ཚོར། ལ་སེ། ཐང་ཤོ་ལགས།

ངས་ཟས་སུ་སེམས་ཅན་ཤི་བའི་རོ་ཟ་ཡི་ཡོད་སྟབས། རྐང་པའི་སྟེང་ལ་བཏང་བའི་གཅོད་བཙོག་གཅིན་གྱིས་སེམས་ཅན་ནས་གོས་པའི་ནད་འབུ་རྣམས་མེད་པར་བཟོ་གི་ཡོད། ཨེ། ཁོས་བྱ་གླག་གི་བྲུན་འདི་བེད་སྤྱོད་ཆེན་པོ་འདུག་དང། ཉི་མ་ཚ་བོ་སྐབས་སུ་རྐང་པ་དེ་ཚོ་རྐང་པའི་སྒང་ལ་བཙོག་གཅིན་བཏང་ན་གྲང་གྲང་མོ་བཟོ་གི་འདུག་ལ་ས་ནད་འབུ་དེ་ཚོ་ཡང་མེད་པ་བཟོ་གི་འདུག་ས་སྤུ་གུ་གཉིས་ཀྱིར་ཤེས་ཏེ། ཛོ་ར་ལ། ལུས་པོ་གྲང་མོ་ཉར་ཐབས་དེ་འདྲ་ག་འདྲས་རེད་ཛོ་ར་ལ་ལར། དེ་ལས་ད་ངས་རླུང་འཁོར་བེད་སྤྱོད་བྱེད་ས་རེད་ལར་སྤུ་གུ་གཅིག་གིས་ལགས་ད། ད་སེམས་ཅན་གཞན་པ་སེང་གེ་སྐོར་གྱིས་ཤེས་བོ་ད་སེང་གེ་གི་བཙོག་པ་དེ་ག་ཆིག་ཏུ་རེད་ད། ང་རྔོན་རྒྱག་ཏུ་འགྲོ་སྐབས་རྔོན་རྒྱབ་ཟེར་ན་སེམས་ཅན་རི་དྭགས་རྒྱག་ཡ་སེམས་ཅན་བསད་ཡ་ཡོད་རོགས་སེམས་ཅན་ཆུང་བ་བསད་འོག་ར་ཁོས། ང་རྔོན་རྒྱག་ཏུ་འགྲོ་སྐབས་སྔོན་ལ་རི་དྭགས་རྣམས་ཀྱི་བྲུན་གྱི་སྟེང་འགྲེ་ལོག་རྒྱག་གི་ཡོད། རི་དྭགས་ཀྱི་བཙོག་པའི་སྒང་ལ་ཁོ་འགྲེ་ལོག་བརྒྱབ་ཀྱི་ཡོད་གཟུགས་པོ་ལ་གོས་བཅུག་པ་བྱས། དེ་ལྟར་བྱེད་དགོས་དོན་ནི་རྔོན་རྒྱག་སའི་ཉེ་འཁོར་གྱི་སེམས་ཅན་རྣམས་ཀྱིས་ངའི་དྲི་མ་མི་ཚོར་ལ། ཁོ་ཚོས་རི་དྭགས་ཀྱི་བྲུན་གྱི་དྲི་མ་ཁ་ནས་ཉེན་ཟོན་མི་བྱེད་པར་སྡོད་ཀྱི་རེད། སེང་གེ་དྲི་མ་མ་ཁ་ན་སེང་གེ་འཁྲིས་ལ་ཡོད་པ་ཧ་གོ་མ་ར་ཨེ་ཁོ་ཁུ་སིམ་སིམ་སེམས་ཅན་ཟ་ཡ་རག་གི་ཡོད་རེད།

གྲོང་ཚོའི་ནང་གི་ཁང་པ་ཚོར་བཅོས་དེ་ཆགས་ཀྱི་ཡོང། བུ་གཉིས་ཀྱིས་དེ་འདྲའི་ལབ་ད། ད་གླང་ཆེན་གྱིས་ག་ལབ་འདུག། ང་ནི་འབུ་སྲིན་ཆུང་ཆུང་ཨོ་གོ་ན་གླང་ཆེན་གྱི་ག་ལ། ང་ནི་སེམས་ཅན་ཆེན་པོ་ཞིག་ཡིན་ལ་ལྕི་བ་ཡང་འབོར་ཆེན་པོ་གཏོང་གི་ཡོད། ངས་ལོ་མ་དང་ཤིང་ཤུན་ཤིང་ཏོག་རྩྭ་སོགས་འབོར་ཆེན་པོ་ཕོན་ཆེན་པོ་ཟས་ཏེ་གང་ཟས་པ་ལས་ཕྱེད་ཀ་ཙམ་མར་གཏོང་གི་ཡོད་ལ་གླང་ཆེན་གྱི། པུ་གུ་གཅིག་གིས་ག་ལབ་ངས་འཁྱག་པ་བྱི་དང་ཅོག་ལེད་ཞོག་ཁོག་བརྔོས་མ་ཟ་གི་ཡོད། གླང་ཆེན་ནང་བཞིན་ཧ་ཅང་མང་པོ་ཟ་གི་འདུག་ད་ལ་པུ་གུ་གཞན་པ་འདི་ཁྱེད་ཀྱིས་ཀྱང་བཙོག་པ་ཆེན་པོ་བཏང་གི་ཡོད་པས་ལ་ཨིའུ། ཆུ་ཉོག་ཁ་བ་ལ། ཕྱེ་མ་ལེབ་ཀྱིས་ག་ལབ་འདུག་ང་ནི་འབུ་སྲིན་ཆུང་ཆུང་ཞིག་ཡིན་ངས་བཙོག་པ་ཐིགས་པ་ཆུང་ཆུང་ཞིག་གཏོང་གི་ཡོད། ངས་མེ་ཏོག་གི་རྩི་བཅུད་འཇིབ་ཀྱི་ཡོད། ང་ལ་ཆ་བཞག་ན་ཟས་སུ་གཤེར་ཁུ་འཐུང་བ་དང

སེམས་ཅན་ལྟོགས་ལ་དེ་ཚོ་ངའི་བཙོག་པ་དྲི་མ་ཁ་ནས་ང་ཟ་བར་ཡོང་གི་ཡོད་རེད། ཡིན་ན་ཡང་ངས་བཙོག་པ་ཐག་རིང་པོར་འཕངས་ནས་ཁོང་ཚོ་མགོ་སྐོར་བཏང་གི་ཡོད། ལབ་རེད། ཨ་ནི། སྤུན་གཉིས་འདི་གར་ཟ། ཕུར་བ། འཕེན་པ། གཡུག་པ། ལབ་རེད། ད་གར་ཟ། བཙོག་པ་གཡུག་པ་དང་འཕེན་པ་དང་འདི་འདྲ་འགྲོ་འགྲོ་ར་ཚིག། ཨ་ནི་བུ་མོ་འདི་ག་རེ་ལབ་རེད། དགོད་བྲོ་བ་ལ་ང་ཚོས་བཙོག་པ་ཁ་ཐུག་གཏོང་རྒྱུ་དེ་ཉོབ་དགོས་པ་མ་རེད་འདུག་གམ་ལབ་རེད།

མཉམ་དུ་ཡོང་ནས་བཙོག་པའི་སྒང་ལ་སྒོ་ང་བཏང་གི་ཡོད། ཡིས་པུའུ་དེ་བདུན་ཕྲག་གཅིག་ནང་བཙོག་པ་ཐེངས་གཅིག་གཏོང། ཁྱེད་ཀྱིས་བལྟས་ན་ལེ་ལོ་ཆེ་བ་དོམ་བུ་ལག་རིང་རེད་དམ་ང་ཤ་བུ་མོ་དེ་གིས། དེ་ནི་དོམ་བུ་ལག་རིང་གི་རྒྱབ་ཏུ་སྡོད་པའི་ལྕེབས་དྲི་མ་རྣམས་མ་ཡིན་ནམ་ལབ་རེད། ད་དེ་ནས་ཡ་ཡ་བུ་ལ་ཞུ་ད་དེ་ཡ་བུ་ལ་དེ་ཨ་ལས

ད་བྱི་བ། བྱི་བའི་གར་ཟིག་ཏུ་ཙི་ཙི་རེད་དོ། ང་སེམས་ཅན་གཞན་ལ་ཞེད་སྐབས་གཤེར་ཁུ་ལྗང་ཁུ་འབྱར་ཚི་ཅན་ཞིག་བཏང་ནས་རང་ཉིད་ཤི་ཚུལ་བྱེད་ཀྱི་ཡོད་ཤི་ཚུལ་ད་ཤི་ཡིན་མདོག་མདོག་བྱེད་དགོས་ཟེར་རྫུན་མ་རྫུན་མ། དྲི་མ་དེས་སེམས་ཅན་གཞན་ལ་ཞེ་མེར་བསླངས་པས་ང་ལ་ཁ་ཡ་བྱེད་ཀྱི་མ་རེད། ངས་ཆུ་ཚོད་མང་པོའི་རིང་ཤི་ཡིན་ཁུལ་བྱས་ནས་སྡོད་ཐུབ་ཀྱི་ཡོད། ལབ་ཤག། སྤུ་གུ་འདི་གིས་ང་ཚོ་སློབ་གྲྭར་འགྲོ་འདོད་མེད་ན་ཁོ་ནང་བཞིན་ཤི་ཁུལ་བྱེད་དགོས་རེད་ལབ་ཤག།

མཉམ་དུ་བསགས་ནས་གྲོགས། བསྲེས་ནས་བསྲེས་མེད་ན་སྤྲེལ་ཏི་དང། བསྲེས་ནས་གྲང་བསྲེས་ནས་གྲོག་ཚང་བཟོ་གི་ཡོད། ང་ཚོའི་ཚང་ལ་གྲོག་མ་མཁར་གྲོག་མཁར་གྲོག་མཁར་ཟེར། དེ་ནང་ཧ་ཅང་མང་ཧ་ཅང་ཐང་ཧ་ཅང་མཐུག་པོ་ཡོད།

རྒྱལ་སྲས་ཞེས་ཟེར་ན་འགྲིག་གི་རེད་བསམ་ཚོད་རེད། ཁོ་ཚོ་ཟོར་པོ་ཟོར་པོ་ལ་ཡི་བུ་ཆུང་ཆུང་དེ་ཚོ། ང་ད་ག་རེ་གླང་ཆེན་དང་རྔ་མོང་རེད་འདུག་ད་དང་པོ་གླང་ཆེན་སྐོར་ལ་ལྟ་དགོས་ར། ཨ་བར་བྱ་གླང་ཆེན་རྔ་མོང་བསེ་རུ་གསུམ་གཅིག་པ་རེད་ཤི་ར། ཁོ་ཚོ་གསུམ་གྱི་ག་རེ་བྱེད་ཀྱི་འདུག་ཟེར་ན། ང་ཚོའི་ལྕི་བ་ཤོག་བུ་བཟོ་རྒྱུར་བེད་སྤྱོད་བྱེད་ཀྱི་ཡོད་ང་ཚོའི་ལྕི་བ། གླང་ཆེན་དང་རྔ་མོང་དང་ཨ་ནི་བསེ་རུ་གསུམ་གྱི་ལྕི་བ་བརྗོད་ར་ཤོག་བུ་བཟོ་བེད་སྤྱོད་བྱེད་ཀྱི་རེད་ས།

དེ་དག་གང་ཡང་མ་རེད་ས་བཙོག་པའི་ཤོག་བུ་དེ་དང་ངའི་བཙོག་པ་རྣམས་རྒྱན་ཆ་བཟོ་རྒྱུར་བེད་སྤྱོད་གཏོང་གི་ཡོད་རེད་ས་ཤ་བ་དེ་ཨོ་སྙིང་རྗེ་ལ་ཆུ་ཡིས་བསང་བ་ཝའོ། སྤུན་གཉིས་དེ་ཡང་ཟུར་དེ་ལ་སྐད་ཆ་བཤད་དེ་ཤ་བུ་བུ་མོ་དེ་ག་འདྲ་ས་ཁྱེད་ཀྱིས་བལྟས་ན་སྐྱེས་སྐར་ལ་ཨ་མས་བཟོས་པའི་ཤ་བའི་བཙོག་པའི་རྒྱན་ཆ་དེ་དགའ་འམ་ད་དུང་བཙོག་པའི་ཤོག་བུས་བཟོས་པའི་སྐྱེས་སྐར་གྱི་ཤིང་ཤོག་དེ་ལ་དགའ་བའམ་དགའ་འམ་ཟ་བུ་དེ་དེ་ནི་ལྕི་བའི་སྐྱེས་སྐར་ཞིག་ཆགས་སོང་ར་བཟི་སྐྱེས་སྐར་ཉིན་མོ་ལྕི་བ་ཀྱང་ཡང་ད་དེ་ནས་སེམས་ཅན་ག་རེ་བཞག་ཉྭ་ལྡེ་གུའི་གཟུགས་ཅན་ཨ་ལེ་ལྡེ་གུ་གཟུགས་ཅན་ན་ན་ག་རེ་ཟེར་ཏེ། Jellyfish Jellyfish ར། Yes ཉྭ་ལྡེ་གུའི་གཟུགས་ཅན་གྱིས་ག་རེ་ལབ་ཀྱི་འདུག། ངའི་ཁ་ནས་ཟ་ངའི་ཁ་ནས་ཟས་ཟ་བ་མ་ཟད་བཙོག་པ་ཡང་ཁ་ནས་གཏོང་གི་ཡོད་པ་ཁྱེད་ཀྱིས་ཤེས་སམ་ཡིས།

ད་དེ་ནས་སེམས་ཅན་ག་རེ་ཤ། བྱི་ལོང་བྱི་ལོང་ལབ་ན་དེ་རེ་ཤི་ག་རེ་ཟེར། ཙི་ཙི་ཤིང་གི་ལྡེ་ཉིས་ཙི་ཙི་ནང་བཞིན། ཚོན་མདོག་རྒྱ་སྨུག་ཆུང་ཆུང་ཞིག་འདུག། ཁོས་ག་རེ་ལབ་ཀྱི་འདུག། བུམ་ཤིང་ནི་ངའི་གསང་སྤྱོད་ཡིན། བུམ་ཤིང་གིས་དམིགས་བསལ་ང་ལ་བཟོས་པའི་འབྱར་བག་ཅན་གྱི་གཤེར་ཁུ་མངར་མོ་རྣམས་ལྡག་བཞིན། ངས་དེའི་ནང་བཙོག་པ་གཏོང་གི་ཡོད། བུམ་ཤིང་གཞན་གྱིས་འབུ་སྲིན་ཟ་གི་ཡོད་ཀྱང་བུམ་ཤིང་འདིས་ངའི་བཙོག་པ་ཟ་གི་རེད། ཨ་ཤིང་འདིས་ཁོའི་བཙོག་པ་ཟ་གི་ཡོད་ཟེར་རོ།

ད་ཁོ་ཚོ་གསུམ་གྱིས་ག་རེ་ལབ་ཀྱི་འདུག་ཁྱེད་ཀྱིས་ང་ཚོ་བྱ་བྲུན་རེད་དྲན་སོང་ངས་ལར་བྱ་གི་བཙོག་པ་རེད་བསམ་སོང་ངས་ལར་ང་ཚོ་གསུམ། མ་རེད། ང་ཚོ་བཙོག་པ་འདྲ་བོ་མཐོང་གི་ཡོད་སྟབས་ཁྱེད་ལ་མགོ་སྐོར་བཏང་མགོ་སྐོར་བཏང་བ་བཞིན་ང་ཚོ་ཟ་འདོད་བྱེད་པའི་སེམས་ཅན་གཞན་རྣམས་ལའང་དེ་ལྟར་མགོ་སྐོར་གཏོང་གི་ཡོད། ཁོ་ཚོ་བཙོག་པ་ནང་བཞིན་ཚོན་མདོག་ཏུ་འདྲེས་ཏེ་ཤིང་གི་ཚོན་མདོག་ནང་བཞིན་བཟོས་ནས་བསྡད་ཀྱི་ཡོད། སྦལ་པ། ང་སྦལ་པ་ཡིན། ཁྱེད་ཀྱིས་བཙོག་པ་ཕར་ཚུར་མཆོངས་པ་མཐོང་མྱོང་ཡོད་དམ། བཙོག་པ་ནང་བཞིན་བསྡད་དེ་ར་སེམས་ཅན་གཞན་པ་གིས་བཙོག་པ་རེད་བསམ་ཟ་གི་མི་འདུག་སྤུན་གཉིས་འདི་ག་རེ་ལབ་ཀྱི་འདུག་ཁྱེད་རང་བཙོག་པ་འདྲ་བོ་མཐོང་འདོད་འདུག་གམ། མཐོང་འདོད་མི་འདུག་རང་གསང་སྤྱོད་ནང་གཡུག་ཡོང། རེད་རེད་ཁོ་རང་གཉིས་སྐད་ཆ་འདི་འདྲ་བཤད་དེ། ད་སྤུ་གུ་སྐད་ཚ་བོ་འདི་ཚང་མ་སྐད་ཆ་བཤད་ཀྱི་འདུག་ད། བུ་དང་པོ་དེ་གིས།